བདུན། བླ་མ་ལྐུགས་པ། གནའ་སྔ་མོ་ཡུལ་ཞིག་ཏུ། གཟིག་རྒན་གཏུམ་པོ་ཞིག་བྱུང་ནས། ཕྱུགས་ཟོག་དུ་མ་རྐུ་འཁྱེར་བྱེད་ཀྱི་ཡོད་པས། རྫོང་དཔོན་གྱིས་ཡུལ་མི་རྣམས་སྐུལ་སློང་བྱས་ནས། ཉིན་མཚན་རེར་མི་གསུམ་རེ་སྡོད་སྲུང་གིས་གཟིག་ངན་འདི་གསོད་དགོས་རྒྱུའི་བཀའ་ཕབ། འོན་ཏེ་གཟིག་དེ་གཏུམ་དྲག་ཆེ་བ་དང་གཡོ་སྒྱུ་མཁས་པས། རྔོན་པ་མི་ཉུང་བ་ཞིག་གི་སྲོག་ཀྱང་ཁོའི་ཁ་རུ་ཤོར་མྱོང་བས། ཡུལ་མི་རྣམས་བློ་མི་བདེ་བར། རང་ཉིད་སྡོད་སྲུང་འཁེལ་རིམ་བཞིན་དུ། ཉེ་འདབས་སུ་བླ་མ་ངག་ལྐུགས་ཞིག་ཡོད་པ་དེའི་འགྲམ་དུ་མོ་ལུང་གསུང་བརྟག་ཞུ་བར་འགྲོ་གི་ཡོད། ཉིན་ཞིག་སྡོད་བྱ་འཁེལ་བའི་མི་གསུམ་བླ་མ་ལྐུགས་པོ་དེའི་སར་མོ་ལུང་ཞུ་རུ་ཕྱིན། བླ་མ་དེས་ཁོ་ཚོའི་ཡོང་དོན་ཤེས་རྗེས། མིག་དག་བཙུམས་ཤིང་ལག་གཉིས་ཐལ་མོ་སྦྱར་ཏེ་ཅུང་ཙམ་བསྡད། དེ་ནས་མདུན་དུ་ཡོད་པའི་རས་དམར་པོ་དེའི་སྟེང་དུ་ཤོ་གཉིས་གཡུགས་པ་དང། ཡང་དཔེ་ཆ་ཞིག་ཕྱེ་ནས་ཡིག་ཕྲེང་འགའ་བལྟས་རྗེས། མི་དེ་གསུམ་ལ་ཕྱོགས་ནས་ལག་གི་མཛུབ་མོ་གཅིག་གནམ་དུ་ཀེར་ཏེ། མགོ་གཡུག་གཡུག་ལན་གསུམ་བྱས། ཕྱི་ཉིན་གྲོང་ཚོ་ཡོངས་སུ་གཏམ་ངན་ཞིག་ཁྱབ་པ་སྟེ། མདང་ནུབ་ཀྱི་སྡོད་བྱ་གསུམ་ཚང་མ་གཟིག་གིས་བསད་འདུག་ཟེར་བས་མི་རྣམས་ཟང་ཟིང་གི་གནས་སུ་ལྷུང། སྐབས་དེར། འཆི་བོའི་སྤུན་ཉེ་འགས། ཁ་ཉིན་བླ་མ་ལྐུགས་པས་གསུང་བརྟག་གནང་སྐབས། མི་གཅིག་ཀྱང་གསོན་པ་མི་འདུག་པའི་རྟགས་གནང་འདུག་པས། ངོ་མ་བདེན་འདུག་ཟེར་བས། བླ་མ་ལྐུགས་པའི་མཚན་སྙན་ཡང་གང་སར་ཁྱབ། ཡང་ཕྱི་ཉིན་གྱི་སྡོད་སྲུང་མི་གསུམ་བླ་མ་ཁོའི་སར་གསུང་བརྟག་ཞུར་ཕྱིན། བླ་མ་ཁོས་ཁ་ཉིན་ཇི་བཞིན་དུ་སྨོན་ལམ་བཏབ་པ་དང། ཤོ་གཡུག་པ། དཔེ་ཆ་ལྟ་བ་སོགས་བྱས་ནས་སྔར་བཞིན་མཛུབ་མོ་གཅིག་གནམ་དུ་ཀེར་ནས་མགོ་ལན་གསུམ་གཡུགས། དེའི་སང་ཉིན། ཡང་གྲོང་ཚོ་ཡོངས་སུ་མདང་ནུབ་ཀྱི་སྡོད་བྱ་དང་གཟིག་ངན་འཐབ་འཛིང་བྱེད་སྐབས། མི་གཉིས་ལ་རྨས་སྐྱོན་བྱུང་བ་དང་གཅིག་ཤི་ནས་གཟིག་རྒན་བྲོས་འདུག་ཅེས་ཟེར་བས། དོན་དེ་ལ་ཡང་ཁ་ཉིན་བླ་མ་ལྐུགས་པས་མི་གཅིག་ལ་མ་གཏོགས་རྐྱེན་ངན་ཆེན་པོ་མི་འདུག་ཟེར་བའི་གསུང་རྟགས་བསྟན་འདུག་པས་ཤིན་ཏུ་ནས་བདེན་ནོ་ཟེར་ནས། བླ་མ་ཁོར་དད་གུས་བྱེད་མཁན་དེ་བས་མང་པོ་བྱུང། ཡང་ཕྱི་ཉིན་སྡོད་སྲུང་ཡིན་པའི་མི་གསུམ་བླ་མ་ལྐུགས་པའི་སར་ལུང་བསྟན་ཞུ་བར་ཕྱིན། བླ་མས་ཀྱང་དེ་བས་བློ་རྩེ་གཅིག་སྒྲིམ་གྱིས་སྔར་ལྟར། སོར་བཅུ་སྦྱར་ནས་སྨོན་ལམ་བཏབ་པ་དང། ཤོ་གཡུག་པ། དཔེ་ཆ་ལྟ་བ་བཅས་བྱས་རྗེས། སླར་ཡང་སྔོན་བཞིན་མཛུབ་མོ་གཅིག་དགུང་དུ་ཀེར་ནས་མགོ་གཡུག་གཡུག་ལན་གསུམ་བྱས།